པི་ཝང་གི་རྟག་པ་ཡིན་པའོ། ཁོ་མ་གཟུགས་སུ་ལབ་ན་དེ་སྐྱོན་ག་རེ་ཡོད་རེད་ཅེས་ཀྱང་ཟེར་བ། སོགས་པའི་ངོར་མ་གྲུབ་པ་མི་རྟོགས་པས་ནི། བུམ་པ་དང་སྣམ་བུའི་རྟག་པ་དང་རིག་བྱེད་ཀྱི་རྟག་པའི་སྒྲ་ལ་རྟག་པ་ལ་སོགས་པའི་ངོར་ངོ་བོར་མ་གྲུབ་པ་ཀོ་མི་རྟོགས་པས། མི་རྟོགས་པས་སྒྲ་དེ་རྟག་པའི་གསལ་བ་འགའ་ཞིག་གི་ངོར་གྲུབ་པ་དོགས་པར་འགྱུར་ལ། ཟེར་བ། ག་རེ་ཟེར་ན་སྒྲ་ཡི་སྟེང་དུ་རྟག་པ་ཁེགས་དུས་སམ་རྟག་པ་སྤྱི་ཙམ་པ་དེ་ཁེགས། སྒྲ་ཁོ་རང་རྟག་པ་ཡིན་པ་ཁེགས་ཀྱང་སྒྲ། རིག་བྱེད་ཀྱི་རྟག་པ་དང་པི་ཝང་གི་རྟག་པ་ལ་སོགས་པ་དེ་ཚོ་མ་ཁེགས་ན། དེས། སྒྲ་དེ་བུམ་པའི་རྟག་པ་ཡིན་པ་གོ། མ་ཁེགས་ཟེར། མ་ཁེགས་ན་བུམ་པའི་རྟག་པའི་ངོར་མ་གྲུབ་པ་གོ། གྲུབ་པ་གོ། མ་ཁེགས་ན་བློ་དེ་གིས། སྒྲ་རྟག། སྒྲ་མི་རྟག་པ་རྟོགས་མཁན་གྱི་བློ་ཟེར་ན་འགྲིག་གི། སྒྲ་རྟག་སྟོང་རྟོགས་ནི། སྒྲ་མི་རྟག་པ་དང་སྒྲ་རྟག་སྟོང་གཉིས་པོ་དེ་ཚད་མ་གཅིག་གི་དངོས་ཤུགས་གཞལ་བྱ་རེད་བ། སྒྲ་མི་རྟག་པ་དངོས་སུ་རྟོགས་ན་ནི་རྟག་པ་མ་ཡིན་པ་ཤུགས་ལ་རྟོགས་འགྲོ། རྟག་པ་མ་ཡིན་པ་དངོས་སུ་རྟོགས་ན་མི་རྟག་པ་ཡིན་པ་ཤུགས་ལ་རྟོགས་འགྲོ་ཚད་མ་ཅིག་ཅར་གྱིས། རྟོགས་ཡོང་དུས་ཚ་སྒྲ་ཡི་སྟེང་དུ་རྟག་པ་ཁེགས་མཁན་གྱི་བློ་དེ་སྒྲ་ཡི་སྟེང་དུ་མི་རྟག་པ་ད་རྟོགས་པ་རེད་བ། ད་མི་རྟག་པ་རྟོགས་ཡོང་དུས། རྟག་པ་དེ་ཁེགས་ཀྱང་སྒྲ་དེ་རིག་བྱེད་ཀྱི་རྟག་པ་དང་གླུ་དབྱངས་ཀྱི་རྟག་པ་དང། འོ། དེ་ཚོ་མ་ཁེགས་ན། སྒྲ་དེ་རིག་བྱེད་ཀྱི་རྟག་པའི་ངོར་གྲུབ་པ་ཀོ་མ་ཁེགས་པ་རེད། གྲུབ་པ་ཀོ་མ་ཁེགས་ན་ངོར་མ་གྲུབ་པ་དེ་མ་རྟོགས་པ་རེད་བ་སུ། གྲུབ་པ་ཀོ་མ་ཁེགས་ན་མ་གྲུབ་པས་མ་རྟོགས། མ་རྟོགས་པ་ཡིན་ཙང་སྒྲ་དེ། རྟག་པའི་གསལ་བ་འགའ་ཞིག་གི་ངོར་གྲུབ་པ་དོགས་པར་འགྱུར་ལ། ཡང་སྒྲ་བྱས་པའི་ཚད་མ་དེ་ཡིས་ཟེར་དེ་ནང་བཞིན་ཡ་གི་ལམ་ན་ལྷ་བ་ད་ཡ་གི་ལམ་ན་ལྷ་བུ་ཡར་གར་ས་རེ་བས། སྒྲ་ཡི་ཁྱད་གཞི་བྱས་པ་དེ་རྟག་པས་སྟོང་བ་ཁེགས་ངེས་ཡོང་དུས་སུ་བྱས་པ་རྟག་པས་སྟོང་བ་ངེས་སོང་བྱས་པའི་སྟེང་དུ་རྟག་པ་ཁེགས་དུས་རེད་ཚད་མ་དེ་ཡིས། ཚད་མ་དེ་ཡིས་བྱས་པའི་སྟེང་དུ་རྟག་པ་ཁེགས་དུས་སུ། སྒྲ་ཡི་རྟག་པས།

སྒྲ་རྟོགས་པའི་ཚད་མ་མངོན་སུམ་ཉན་ཤེས་ལ་སྦྱར་ན་འགྲིག་ཡོད་རེད། སྒྲ་རྟོགས་པའི་རྟོག་པ་ལ་སྦྱར་ན་འགྲིག་གང་ལྟར་ཀྱང་སྒྲ་རྟོགས་མཁན་གྱི་ཚད་མ་གཅིག་གིས། སྒྲ་དེ་སྒྲ་མ་ཡིན་ཙམ་གྱི། སྒྲ་མ་ཡིན་ཙམ་ལས་ལོག་པ་ངེས་ཚུལ་དེ་སྒྲ་ཡི་སྟེང་དུ་སྒྲ་མ་ཡིན་དེ་ཕར་ཁེགས། སྒྲ་མ་ཡིན་ལས་ལོག་པ་ཀོ་ཚུར་ངེས་ཟེར་ལ། ངེས་ཀྱང། སྒྲ་མ་ཡིན་པའི་སྒྲ་དེ་སྒྲ་མ་ཡིན་པ་ཁོ་ཁེགས་ཀྱང། སྒྲ་མ་ཡིན་གྱི་བུམ་པ་དང། སྒྲ་མ་ཡིན་གྱི་སྣམ་བུ་ལ་སོགས་པ་དེ་ཚོ་མ་ཁེགས་ན། ལོག་པར་མ་གོ་བས་ཕར་མ་ཁེགས་ན་དེ་ལས་སྒྲ་དེ་སྒྲ་མ་ཡིན་གྱི་སྣམ་བུ་ལས་ལོག་པ་དང་སྒྲ་མ་ཡིན་གྱི་བར་དགུ་ཀ་བ་ལས་ལོག་པ་དང་སྒྲ་མ་ཡིན་གྱི་བུམ་པ་ལས་ལོག་པའོ་མ་ངེས་ཟེར་ལབ་དགོས་རེད་ཞེས་དེ་མ་ངེས་ན་ཁ་སང་མཐའ་གཅིག་ཏུ་སྒྲ་མི་གོ་བ་ཆགས་འགྲོ་བ་ཆ་ཚང་ལྟར་བྱ། འོག་ཏུ་ཀྱི་སྒྲ་དེ་སྒྲ་མ་ཡིན་པ་ཙམ་ལས་ལོག་པར་གོ་ཡང། སྒྲ་མ་ཡིན་པའི་འོ་བུམ་པ་དང་སྒྲ་མ་ཡིན་པའི་སྣམ་བུ་ཞེས་མ་འགྲོ་རྒྱུ་རེ་ད་རེ། མ་གཏོགས་སྣམ་བུ་ལས་ལོག་པར་མ་གོ་ཟེར་བ་རེད།

མ་ཁྱབ་པ་ཡིན་ཙང། སྒྲ་རྟོགས་པ་དེ་ཡི་ཚེ་ན། བུམ་པ་ལས་བུམ་པ་མ་ཡིན་པ་མ་རྟོགས་ཀྱང། སྒྲ་མ་ཡིན་གྱི་བུམ་པ་མ་ཡིན་པ་རྟོགས་ཟེར་བ། རེད་བ། སྒྲ་མ་ཡིན་གྱི་བུམ་པ་མ་ཡིན་པ་རྟོགས་སོང་ན། བུམ་པ་མ་ཡིན་པ་རྟོགས་པས་མ་ཁྱབ་ཟེར་བ། ད་རང་ལུགས་དེ་འདྲ་དེ་རེད། འོ་སྒྲ་མ་ཡིན་པའི་བུམ་པ་དང་སྣམ་བུ་ལ་སོགས་པ་ལས་ལོག་པར་མ་གོ་བས་དེ་མ་གོ་ན་ཁ་སང་མཐའ་གཅིག་ཏུ་སྒྲ་མ་གོ་བར་ད་མི་སྐྱེ་བར་འགྱུར་རོ་ཟེར་ཞེས་སྨྲ་ན་ལན་ཅི་ཡོད་དེ།

སྟོང་བ་ངེས་གོ་ལ། དེ་མ་བསྐོན་ན་སྐྱོན་གར་ཡོད་རེད་ཟེར་ན་གཞན་དུ་ན་ཚུ་རོལ་མཐོང་བས་ཡུལ་གང་ལ་ཡང་སྒྲོ་འདོགས་ཆོད་པ་མི་སྲིད་པར་འགྱུར་ཞིང། དེ་ནི་ད་མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་གྱིས་ལྡོག་ཁྱབ་འགྲུབ་པའི་གཞུང་ལེགས་པར་བཙུགས་པར་འགྱུར་རོ་ཞེ་ན་ཨོ་ད་ཁྱོད་རང་སྐད་ཆ་མི་གང་ནས་ལན་རྒྱག་མཁན་སྐོར་ལ་ཏག་ཏག་ད་ག་རང་ལན་རྒྱག་རང་ག་ཚོད་ལན་རྒྱག་མཁན་དེ་གི་ལན་དེ་རང་ལུགས་ལ་ད་ག་རང་ཁྱོད་རེད་ལབ་མེད་དེ་བདེན་པ་རང་རེད་དེ་ད་ག་རང་ལན་རྒྱག་འོ་རེད་བཤད་པར་ད་གར་ལབ་སོང་ཟེར་ན་ཁུལ

དབྱེ་བ་མཐའ་དག་ལ་དམིགས་པའི་སྒྲོ་འདོགས་ཆོད་གོ་བ་ལས་སྒྲོ་འདོགས་ཆོད་གོ་བ་རེད། རྟག་པ་ཙམ་གྱིས་སྟོང་བ་ངེས་ན་ཡང་ད་རྟག་པ་ཙམ་གྱིས་སྟོང་བ་ངེས་ད་ལྟ་དེ་རེད་སྒྲ་དེ། རྟག་པ་མ་ཡིན་པ་ངེས་ཡིན་དུས་ན་གཟི་བརྗིད་ཀྱི་རྟག་པ་མ་ཡིན་པ་གཡུ་དབྱངས་ཨོ་གཡུ་དབྱངས་ཀྱི་རྟག་པ་མ་ཡིན་བུམ་པའི་རྟག་པ་མ་ཡིན་པ་ཀ་བའི་རྟག་པ་མ་ཡིན་པ་བྱས་རྒྱ་གར་རྟག་པ་མ་ཡིན་པ་བོད་ཀྱི་རྟག་པ་མ་ཡིན་པ་སྒང་ག་ངེས་གོ་བ་རེད་ངེས་དགོས་ལ། གལ་སྲིད་དེ་མ་ངེས་ན་སྒྲ་དེ་རྟག་པ་མ་ཡིན་པ་ངེས། ཤར་གྱི་རྟག་པ་མ་ཡིན་པ་དང་ནུབ་ཀྱི་རྟག་པ་མ་ཡིན་པ་དེ་མ་ངེས་ན།

མ་ངེས་ན་ད་ལོ་གང་དང་གང་ཡིན་ན་ཁུ། ཡིན་ས་ནི་ཡུལ་ཙམ་ནི་མ་རྟོགས་སོ་དེ་ཡིན་ན། ཚུ་རོལ་མཐོང་བའི་གང་ཟག་ང་རང་ཚོ་ལྟ་བུ་སོ་སོའི་སྐྱེ་བོ་ལྟ་བུས་ཡུལ་གང་ལ་ཡང་སྒྲོ་འདོགས་ཆོད་པ་ཡང་མེད་ཡུལ་གང་ཡང་རྟོགས་པ་མེད་ཟེར་ནས། ལབ་པོ་བྱེད་ཀྱི་རེད་བྱས་ན་མི་སྲིད་པར་འགྱུར་ཞིང་བྱས། དེ་ནི་ད་མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་གྱིས་ལྡོག་ཁྱབ་འགྲུབ་པའི་གཞུང་བཙུགས་པ་རེད་བྱས་ཨོ། ཧོ། སྒྲ་མ་ཡིན་གྱིས་སྟོང་བ་རྟོགས་པ་ལ་སྒྲ་མ་ཡིན་ཏེ། སྒྲ་དེ་སྒྲ་མ་ཡིན་གྱི་སྒྲ་མ་ཡིན་ཁེགས་པ་ལ།

ད་སྒྲ་མ་ཡིན་སྤྱི་ཙམ་པ་གིས་སྟོང་བ་རྟོགས་ཀྱང་ཤར་གྱི་སྒྲ་མ་ཡིན་གྱིས་སྟོང་བ་དེ་མ་རྟོགས་ནུབ་ཀྱི་སྒྲ་མ་ཡིན་སྟོང་བ་དེ་རྟོགས་ཡོང་གི་མ་རེད་བསམ་པའི་བསམ་བློ་ང་ལ་མེད། ཨོ་ཧོ་དེ་མེད་པ་ཡིན་ཙང་ཁོ་བོ་ཅག་ལ་དེ་ལྟ་བུའི་དོགས་པ་མེད། ད་གང་དག་རིགས་པའི་གནད་ལ་ལེགས་པར་མ་སྦྱངས་པར་སྒྲོ་འདོགས་གཅིག་ཏུ་སླ་བོར་ཆོད་པ་ལྟར་འདོད་མཁན་དེ་ཚོ་ལ་ཁྱོད་རང་སྐད་ཆ་དེ་ཤོད་སྲིད་ལབ་ད་ལན་དེ་བྱས་ཙང་སྒྲོ་འདོགས་གཅིག་ཏུ་སླ་བོར་ཆོད་པ་ལྟར་འདོད་མཁན་ཚོ་ལ་འོ་ད་ལན་དེ་ཁྱོད་རང་དེ་རྒྱག་དགོས་ར་མ་གཏོགས་ང་ལ་ལན་རྒྱག་དགོས་ཡས་མི་འདུག་གསུང་བ་ད་དེ། སྒྲོ་འདོགས་གཅིག་ཏུ་སླ་བོར་ཆོད་པ་ལྟར་འདོད་མཁན་འོ་ད་དེ་རེད། སྒྲ་ཡི་སྟེང་དུ།

གནོད་པ་ཅན་གྱིས་བྱས་པ་དེ་རྟག་པ་ཙམ་གྱིས་སྟོང་བར་ངེས་པ་ན་རྟག་པ་དེའི་ཁྱད་པར་དུ་བྱས་པའི་གསལ་བའི་དབྱེ་བ་མཐའ་དག་གིས་སྟོང་བར་ངེས་དགོས་པ་ཡིན་ནོ། ཡིན་ནོ།